དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིང་ཏན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག། རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བཙན་བྱོལ་བོད་མིའི་འཐབ་རྩོད་དེས་སེམས་ཤུགས་འཕར་མ་ཞིག་སྐྲུན་བཞིན་ཡོད་པ་ཝེ་ཏི་ནམ་གྱི་ཚོང་ལས་གཉེར་མི་ཁག་ཞིག་ནས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས

བཙན་བྱོལ་བོད་མིའི་འཐབ་རྩོད་དེས་སེམས་ཤུགས་འཕར་མ་ཞིག་སྐྲུན་བཞིན་ཡོད་པ་ཝེད་ནམ་གྱི་ཚོང་ལས་གཉེར་མི་ཁག་ཞིག་ནས་འགྲེལ་བརྗོད་གནང་གདའ། དེའང་བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་ཆགས་པའི། རྡ་རམ་ས་ལ་གྲོང་སྡེ་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཞུགས་སྒར་ཡིན་ཞིང་ཡོངས་གྲགས་སུ་རྒྱལ་ས་ལྷ་ས་གཉིས་པ་ཞེས་འབོད་སྲོལ་ཡོད་པ་བཞིན་ལོ་ལྟར་ཕྱི་རྒྱལ་གྱི་ཡུལ་གྲུ་ཁག་འདྲ་མིན་ནས་བཞུགས་སྒར་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་དད་ལྡན་ཁྲི་ཚོ་བརྒལ་བ་ཞིག་ཡོང་གི་ཡོད་པ་བཞིན་དུ་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་བར་ཝེད་ནམ་གྱི་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མི་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུ་རྒྱུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་ཡོད་པ་རེད་གདའ། ཐེངས་འདིའི་ཝེད་ནམ་ནས་ཡིན་པའི་ཚོང་ལས་གཉེར་མིའི་རུ་ཁག་དེའི་སྣེ་ཁྲིད་མཁན་ནི་ལྕམ་ཧ་ཡ་ལགས་ཡིན་པ་རེད་གདའ། ཁོང་གིས་ད་རེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། འདས་པའི་ལོ་ཤས་ནང་བཞུགས་སྒར་ཁུལ་དུ་ལྟ་སྐོར་ལ་བསྐྱོད་སྐབས་བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་འགྲེམས་སྟོན་ཁང་བརྒྱུད་བོད་ཀྱི་ཐུན་མོང་མ་ཡིན་པའི་གསོ་བ་རིག་པའི་ལམ་ནས་ནད་རིགས་ངོས་འཛིན་སྟངས་ཀྱི་ལམ་སྲོལ་དེ་སྔར་དུས་རབས་བརྒྱད་པ་ནས་བཟུང་སྟེ་བོད་ནང་ཡོད་པ་དེ་ཤེས་དུས་དངོས་གནས་ངོ་མཚར་སྐྱེས་བྱུང། མདོར་ན་བོད་ཀྱི་རིག་གཞུང་ནི་དངོས་གནས་ཕྱུག་པོ་རེད་གདའ། ཡང་ང་ཚོ་རྡ་སྟེང་བོད་ཁྱིམ་དུ་བསྐྱོད་སྐབས་སློབ་ཕྲུག་ཚོས་སློབ་སྦྱོང་གནང་སྟངས་དང་དཀའ་ངལ་ལ་གདོང་ལེན་གནང་སྟངས་དེ་ཚོ་ནི་དངོས་གནས་ཡིད་སྨོན་བྱེད་དགོས་པ་ཞིག་འདུག་ཅེས་འགྲེལ་བརྗོད་གནང་གདའ། ཐེངས་འདིའི་རུ་ཁག་ནང་ཡོད་པའི་ཇུ་ལི་ལེམ་ལགས་ནི་ཝེ་ཏི་ནམ་ནང་མགྲོན་ཁང་དང་སྤྲོ་སྐྱིད་ཁང་གི་ཚོང་ལས Mia Luxury Collection ཟེར་བའི་འགན་འཛིན་ཡིན་པ་དང་ཁོང་ད་རེས་བཞུགས་སྒར་དུ་ཡོང་ནས་སེམས་རྒྱུད་ལ་བསླབ་བྱ་གསར་པ་ཞིག་བྱུང་ཞེས་འགྲེལ་བརྗོད་གནང་གདའ། ངས་བཞུགས་སྒར་ཁུལ་གྱི་བོད་མི་ཚོའི་གནས་སྟངས་མཐོང་དུས་ངའི་སེམས་ནང་སེམས་ཤུགས་ཤིག་རང་བཞིན་གྱིས་ཡོང་གི་འདུག་གང་ཡིན་ཟེར་ན་ང་ཚོའི་མི་ཚེའི་ནང་ཕྱི་དངོས་པོའི་ཡར་རྒྱས་ཁོ་ནར་དམིགས་བསྡད་ན་འགྲིག་གི་མི་འདུག་དཔེར་ན་ང་རང་གོང་ས་མཆོག་མཇལ་དུས་རང་བཞིན་གྱིས་མཆི་མ་ཤོར་སོང་ཞེས་འགྲེལ་བརྗོད་གནང་གདའ། བཞུགས་སྒར་རྡ་རམ་ས་ལ་ནི་ཧི་མ་ཅལ་མངའ་སྡེའི་ནང་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ཡོང་སའི་ས་གནས་ཤིག་ཆགས་བཞིན་ཡོད་དུས་ཝེད་ནམ་ནས་ཡིན་པ Daim A ལགས་ཀྱིས། It is a very sacred place. ངས་བཞུགས་སྒར་རྡ་རམ་ས་ལ་ནི་གནས་རྩ་ཆེན་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་པས། ང་རང་འདིར་སླེབས་ཐུབ་པ་ནི་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་གྱི་ཡོད། འདིར་གནམ་གཤིས་ཧ་ཅང་ཡག་པོ་འདུག་ལ་མཛེས་སྡུག་ལྡན་པའི་ཡུལ་ལྗོངས་མང་པོ་ཞིག་ལྟ་རྒྱུའི་གོ་སྐབས་བྱུང་ཞེས་འགྲེལ་བརྗོད་གནང་གདའ། ཐེངས་འདིའི་བཞུགས་སྒར་ཁུལ་གྱི་སྐོར་སྐྱོད་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུས་རྗེས་རྡ་སྟེང་བོད་ཁྱིམ་བོད་ཀྱི་འགྲོ་ཕན་སྨན་རྩིས་ཁང་སོགས་ལ་རྒྱུས་ལོན་ཆེད་ཕེབས་ཡོད་པ་རེད་ལ། ད་རེས་སྤྱི་ཚེས་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་གདུང་ལ་མཇལ་ཁ་ཞུས་ཡོད་པ་རེད་གདའ། ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་རྒྱ་རོང་ཕུར་པ་རྡོ་རྗེ་ལགས་གཉིས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཀྱིས་རྒྱ་གར་ནང་གི་བོད་མི་གནས་སྡོད་བྱེད་ཡུལ་བསྟན་འཛིན་སྒང་དང་འབུམ་སྡེ་ལ་གཉིས་ནང་གི་འཚམས་གཟིགས་མཇུག་སྒྲིལ་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་བོད་མི་མང་སྤྱི་འཐུས་ཀྱིས་རྒྱ་གར་བྱང་ཤར་ཁུལ་གྱི་གཞུང་འབྲེལ་གྱི་འཚམས་གཟིགས་སྔོན་དུ་བསྐྱོད་པའི་ཁྲོད་དུ་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་རྒྱ་རོང་ཕུར་པ་རྡོ་རྗེ་ལགས་གཉིས་ཀྱིས་སྣེ་ཁྲིད་པའི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ནས་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ནང་ཡོད་པའི་བསྟན་འཛིན་སྒང་དང་འབུམ་སྡེ་ལ་ལ་བོད་མི་གཞིས་ཆགས་གཉིས་ནང་གི་འཚམས་གཟིགས་ལེགས་གྲུབ་མཇུག་སྒྲིལ་ཟིན་པའི་གནས་ཚུལ་སྤེལ་གདའ། བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་གིས་སྔོན་ལ་ཨ་སམ་མངའ་སྡེའི་གྲོང་ཁྱེར་སྒོ་ཧ་ཀྲི་དང་ཤེ་ལོང་ནང་འཚམས་གཟིགས་གྲུབ་པའི་རྗེས་སུ་སྐུ་ཚབ་རྣམས་སྐུ་ཚབ་རྣམས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་བསྟན་འཛིན་སྒང་དུ་ཕེབས་འབྱོར་གནང་ཡོད་པ་དང་གཞིས་ཆགས་ནང་གི་བོད་མི་ཚོ་ལ་བདེ་སྡུག་གཟིགས་ཞིབ་གནང་བ་དང་མི་མང་ཚོའི་དཀའ་ངལ་རྣམས་གསན་ཡོད་པ་རེད་གདའ། དེ་རྗེས་དེར་ཆགས་པའི་རྒྱུད་སྟོད་གྲྭ་ཚང་དུ་ཕེབས་པ་དང་མང་ཚོགས་དང་མཇལ་འཛོམས་གནང་སྟེ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་དང་དམངས་གཙོའི་གནས་སྟངས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་གནང་ཕྱོགས་དང་དེ་བཞིན་བོད་ནང་གི་ཛ་དྲག་གནས་སྟངས་དང་དེང་སྐབས་རྒྱལ་སྤྱིའི་ཐོག་ནས་རྒྱ་ནག་ལ་འཛིན་པའི་ལངས་ཕྱོགས་བོད་དེ་རྒྱལ་སྤྱི་དུ་ངོས་ལེན་ཡོང་ཐབས་གལ་ཆེ་སྐོར་སོགས་གཏམ་བཤད་གནང་བ་དང་མང་ཚོགས་ཀྱི་དྲི་བ་ཁག་ལ་ལན་འདེབས་གནང་བ་དང། དེ་ནས་སམ་བྷོ་ཊ་སློབ་གྲྭ་ལ་ཕེབས་ཏེ་དགེ་སློབ་རྣམས་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་ཕྱོགས་སྐོར་གསུངས་འདུག་དེ་རྗེས་སྐུ་ཚབ་རྣམས་འབུམ་སྡེ་ལ་བོད་མི་གཞིས་ཆགས་སུ་ཕེབས་ཏེ་གང་ལྟར་བོད་མི་ཚོ་ལ་གོང་ས་མཆོག་གི་དགོངས་གཞི་དང་སྤྱི་འཐུས་ལྷན་ཚོགས་ཀྱི་བྱ་ལས་གནང་ཕྱོགས་བོད་ནང་གི་གནས་སྟངས་སོགས་གསུང་བཤད་གནང་བ་དང་བོད་མི་ཚོའི་བདེ་སྡུག་གསན་པ་མ་ཚད་ཟུར་དུ་ས་གནས་ཀྱི་འགོ་འཛིན་རྣམས་དང་མཇལ་འཛོམས་ཀྱིས་ས་གནས་བོད་མིའི་སྤྱི་དོན་གྱི་བདེ་སྡུག་ཐོག་ལ་གོ་བསྡུར་གནང་འདུག་དེ་ནས་སྐུ་ཚབ་རྣམས་ཀྱིས་ས་གནས་བོད་རང་དབང་ལས་འགུལ་དང་དགའ་ལྡན་རབ་རྒྱས་གླིང་དགོན་པ་བཅས་ལ་ཕེབས་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་འདུག།

ཨ་ནི་བཙན་བྱོལ་བོད་མི་སྒྲིག་འཛུགས་དང་ཨ་ནི་བོད་ནང་དང་དཀའ་ངལ་དང་རྒྱ་ནག་གཞུང་གིས་བཙན་འཛུལ་བྱས་བྱས་ཡིན་ན་ཡང་ད་ལྟ་དཀའ་ངལ་མང་པོ་ཅིག་སྤྲད་དང་སྤྲད་བཞིན་པ་དེ་དག་སླར་གསོ་བའི་ཐོག་ལ་ཡང་ང་ཚོས་ཡང་འབོད་སྐུལ་ཞུ་ཡ་དང་ཁོ་རང་ཚོ་ཡིན་ན་ཡང་ཧང་སངས་དེ་འདྲ་གི་ཐོག་ལ་ཡང་སེམས་ཚོར་དང་ཚོར་ཤུགས་དཔེ་མི་སྲིད་ཡང་ང་ཚོའི་ཐོག་ལ་ཡང་ཤ་ཚ་སྙིང་རྗེ་གི་རྒྱབ་སྐྱོར་དཔེ་མི་སྲིད་ཡག་པོ་གནང་གི་འདུག་དངོས་གནས་ང་ཚོ་ཧང་སངས་ཡག་འདྲ་པོ་ཅིག་གི་སྦི་ཧར་མངའ་སྡེའི་ཁུལ་ལ་ཡང་ཡོད་པའི་གནད་ཡོད་མི་སྣ། དེ་འདྲ་མང་པོ་ཅིག་ང་ཚོའི་བོད་ཀྱི་ཐོག་ལ་ཆ་རྒྱུས་དང་རྒྱུས་མངའ་ང་ཚོ་ལ་དེ་འདྲ་གི་སེམས་ཐག་ཉེ་པོ་རྒྱབ་སྐྱོར་གནང་གི་ཡོད་པ་དེ་ད་ལན་མ་གཏོགས་ངས་དེ་ཙམ་གྱིས་ཧ་གོ་གི་མེད་ད་ལན་དངོས་སུ་བོད་ཀྱི་ས་གནས་ས་ཐོག་བཅར་བྱེད་དུས་སྐབས་ལ་ཁོང་རྣམ་པ་གི་རྣམ་འགྱུར་དང་རྒྱབ་སྐྱོར་བྱེད་སྟངས་དང་ཁོང་རྣམ་པས་ང་ཚོའི་བོད་དོན་ཐོག་ལ་ཡང་གོ་རྟོགས་དང་ཐུགས་ཁུར་དེ་ཚོ་ང་ཚོ་བཅས་དངོས་གནས་ཀྱི་དམིགས་བསལ་གྱི་སེམས་ཚོར་སྐྱེས་པ་འདྲ་ཡང་དང་ཁོང་རྣམ་པ་ལ་ཡི་རང་དང།

ཚོགས་པ་གི་རྒྱལ་ཡོངས་མགྲིན་ཚབ་པ་སོགས་ནས་ཕེབས་བསུ་སྣེ་ལེན་ཞུས་རྗེས་སྤྱི་འཐུས་རྣམ་པ་གཉིས་ཇ་ན་ཏཱ་དཱལ་སྲིད་དོན་ཚོགས་པ་དང་བི་ཧ་མངའ་སྡེ་གི་སྲིད་སྐྱོང་མངའ་སྡེའི་གྲོས་ཚོགས་འོག་མ་གི་ཚོགས་གཙོ་བི་ཧ་མངའ་སྡེ་གི་གྲོས་ཚོགས་ཀྱི་ཁ་གཏད་ཚོགས་པ་གི་འགོ་ཁྲིད་སོགས་དང་གནད་ཡོད་མི་སྣ་དཔོན་རིགས་མང་པོ་དང་ལྷན་རིམ་པས་མཇལ་འཕྲད་གནང་འདུག་རྒྱ་གར་བི་ཧ་མངའ་སྡེ་གི་རྒྱལ་ས་པད་ནཱ་ཁུལ་གྱི་གནད་ཡོད་མི་སྣ་ཚོས་སྤྱི་འཐུས་རྣམ་པ་གཉིས་ལ་བོད་མི་ཁྱེད་རྣམ་པ་ཚོས་བོད་དོན་འཐབ་རྩོད་ལ་དངོས་འབྲེལ་རིང་པོ་འབད་བརྩོན་བྱས་ན་བོད་དོན་བདེན་མཐའ་གསལ་གྱི་རེད་ལ

གནས་གཞུང་དང་མི་མང་ཆ་ཚང་ག་དུས་ནས་ཁྱེད་རང་ཚོའི་རྒྱབ་ལ་ཡོད་ག་རེད། སྤྱི་བཏང་གི་བོད་ཀྱི་གནས་སྟངས་དེ་མི་ལོ་དྲུག་ཅུའི་རིང་ལ་ང་ཚོ་ལ་རྒྱུས་མངའ་དུ་ཆགས་རྒྱུ་ཡོད་པ་ཅིག་རེད། དེ་ཡང་གནད་འགག་ཆེན་པོ་ཆགས་སྐབས་བོད་ཀྱི་རིག་གཞུང་དང། སྲོལ་རྒྱུན་དེ་དང་རྒྱ་གར་གཙོ་བོ་དཔལ་ནཱ་ལེནྡྲ་ནས་མཆེད་པའི་ཆོས་བརྒྱུད་ལ་སོགས་པ་དེ་བས་ང་ཚོ་ལོ་བརྒྱ་ཕྲག་གོང་གི་འབྲེལ་ལམ་ཟབ་པོ་ཅིག་ཡོད་བསྡད་པ་ཅིག་རེད་ལ། ཁྱེད་རང་ཚོས་ང་ཚོ་ལ་ཡིད་ཆེས་བྱེད་དགོས་རེད་ང་ཚོས་རྒྱ་གར་དབུས་ས་གཞུང་ལ་སོགས་པ་དེ་ཡང་ཁྱེད་ཚོའི་རྒྱབ་ལ་ག་དུས་ནས་ཡོད་ཡོད་ག་རེད། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སོགས་པ་དེ་འདྲས་རེད་ཨ་ནི། ཡ་གི་མི་མང་པོ་ཆེ་ཁོང་རྣམ་པ་གི་དགོངས་གཞི་དེ་ནས་འཚེ་མེད་ཞི་བའི་ལམ་ལ་སོགས་པ་ཕེབས་ཨ་དེའི་ཐོག་ལ་ཡང་མུ་མཐུད་ནས་ཁྱེད་རང་ཚོས་ཨ་ནི་འབད་བརྩོན་དང།

ད་ལྟ་བོད་ནང་གི་ཛ་དྲག་གནད་དོན་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དོན་ཚན་བཅུ་ཅན་གྱི་ཞུ་གསོལ་ཕུལ་ཏེ་བོད་དོན་སྐོར་ཞུ་སྐུལ་དང་གསར་འགོད་ལྷན་ཚོགས་སྐོང་འཚོགས་ཀྱིས་བོད་དོན་སྐོར་ངོ་སྤྲད་སོགས་གནང་འདུག་བོད་དོན་ཞུ་སྐུལ་གནང་མཁན་སྤྱི་འཐུས་རྣམ་པ་གཉིས་ཡང། པཊ་ནཱ་ཁུལ་ལ་ཡོད་པའི་བོད་མི་སུད་ཚོང་བ་རྣམས་དང་ས་གནས་ཧིན་བོད་མཛའ་འབྲེལ་ཚོགས་པ་གི་ཚོགས་མི་རྣམས་དང་ལྷན་མཇལ་འཕྲད་གནང་འདུག།

ཐེ་ཝན་གྱི་གནས་ཚུལ་འབྱུང་ཁུངས་དང་ཡིག་ཆ་ཁག་ནང་བལྟས་ནས་རྒྱ་ནག་གིས་ཐེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱས་པ་ཞིག་ཡིན་པ་ཤེས་གདའ། དེའང་ཐའེ་པེ་ནས་རོའི་ཊར་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་གནས་ཚུལ་སྤེལ་བའི་ནང་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེན་ཝིན་མཆོག་དང་དཔོན་རིགས་གཞན་གྱིས་རྒྱ་ནག་ལ་སེམས་ཐག་ཉེ་བོ་ཡོད་པའི་སྲིད་འཛིན་གྱི་འོས་མི་ལ་འོས་བསྡུ་རྒྱལ་ཁ་ཐོབ་ཐབས་སུ་རྒྱ་ནག་གིས་དེ་ལྟར་བསླུ་བྲིད་བྱེད་ཀྱི་ཡོད་པ་གསུངས་གདའ། འོན་ཀྱང་རྒྱ་ནག་གི་ལས་འགུལ་དེ་བཞིན་དེ་སྔ་སོང་མེད་པ་རེད་གདའ། རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་པ་བཤད་བཞིན་པའི་ཐོག་དགོས་གལ་བྱུང་ཚེ་དྲག་པོའི་ཐོག་ནས་ཐེ་ཝན་རྒྱ་ནག་ཏུ་ཟླ་བསྒྲིལ་གཏོང་རྒྱུ་ཡིན་སྐོར་བཤད་བཞིན་པ་རེད་གདའ། དེ་བཞིན་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་རྒྱུའི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་སྐབས་ཐེ་ཝན་མི་མང་གིས་ཞི་བདེ་དང་དམག་གཉིས་གཅིག་གདམ་དགོས་པའི་འཇིགས་སྐུལ་བྱེད་བཞིན་ཡོད་པའི་ཐོག་ལ། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ནི་གདུག་པ་ཅན་གྱི་ཁ་བྲལ་རིང་ལུགས་པ་ཞིག་ཡིན་པ་དང་ཐེ་ཝན་མི་མང་གིས་འོས་འདེམས་མ་ནོར་བར་བྱེད་དགོས་པའི་ནན་སྐུལ་བྱེད་བཞིན་ཡོད་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་གིས Finnish Tibet Committee ཟེར་བའི་ཧྥི་ནིཤ་དང་བོད་ཟེར་བའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མི་འགན་འཛིན་མཆོག་དང་མཇལ་འཕྲད་གནང་གདའ་དེའང་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་གིས་བཞུགས་སྒར་རྡ་རམ་ས་ལར་འཚམས་འདྲིར་ཕེབས་པའི་ཧྥིན་ལན་རྒྱལ་ཁབ་ནང་དུ Finnish Tibet Committee ཟེར་བའི་ཚོགས་པ་གསར་འཛུགས་གནང་མི་ལྕམ Erja Varis མཆོག་དང་མཇལ་འཕྲད་གནང་ཡོད་པ་དང Finnish Tibet Committee ཟེར་བ་དེ་ནི་ཧྥིན་ལན་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་ཡིན་ལེ་རེད་གདའ། ལྕམ Erja Varis མཆོག་ནི་བོད་ཀྱི་རྩ་དོན་གྱི་ཆེད་དུ་ལངས་ཕྱོགས་བརྟན་པོ་རྒྱུན་འཁྱོངས་གནང་མི་ཞིག་ཡིན་པ་དང་དམིགས་བསལ་བཙན་བྱོལ་ནང་གི་བོད་ཕྲུག་ཚོའི་ཤེས་ཡོན་གྱི་ཐོག་ལ་ཐུགས་སྣང་ཆེན་པོ་གནང་མི་ཞིག་ཡིན་སྟབས་བོད་ཀྱི་རྩ་དོན་ཐོག་ལ་མཐའ་གཅིག་ཏུ་རྒྱབ་སྐྱོར་དང་རོགས་རམ་གནང་མཁན་ཞིག་ཏུ་གྱུར་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་གདའ་དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་བསྩལ་འདུག་པའི་ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་གི་སྐྱབས་ཀྱི་སྒྲ་འཇུག་ཡུལ་ཙམ་པོ་ནི་ཧ་ལམ་རེ་བ་རྒྱག་སའི་དོན་དང་ཆ་མཚུངས་པ་ཞིག་སྟེ། ལྟོགས་ན་ཟས་ལ་ལྟོ་བཅོལ་བ་དང། གྲང་ན་གོས་ལ་དྲོད་བཅོལ་བ་ལྟ་བུ་སོགས་མི་ཚེ་འདིའི་ནང་གཞན་ལ་རེ་དགོས་པ་དང། གཞན་གྱི་མཐུན་གྲོགས་ལ་བརྟེན་ནས་འཚོ་གནས་བྱ་དགོས་པ་མང་དག་ཅིག་འབྱུང་གི་ཡོད་པ་དེ་དག་ལ་ཡང་སྐྱབས་སམ། གནས་སྐབས་ཀྱི་དོན་དག་བྱེ་བྲག་པ་བརྗོད་རུང་བ་ཡིན་མོད་ཀྱི། ཚེ་འདིའི་བདེ་སྡུག་ཙམ་ཞིག་མ་ཡིན་པར། འདི་ཕྱི་བར་དོ་ཐམས་ཅད་ཀྱི་དཀའ་སྡུག་ཡོད་ཚད་ལས་བསྐྱབ་པར་ནུས་པའི་བསླུ་བ་མེད་པའི་སྐྱབས་ཀྱི་མཐར་ཐུག་ཅིག་འཚོལ་རྒྱུ་དེ་ནི། ཚེ་འདི་ལ་བལྟས་པས་གལ་འགངས་ཆེ་བ་དང། ཚེ་ཕྱི་མ་དང། ཕྱི་མ་རྣམས་ལ་བལྟས་པས་ཀྱང་གལ་འགངས་ཆེ་བར་མ་ཟད། ཇི་སྲིད་བླ་ན་མེད་པའི་བྱང་ཆུབ་ཀྱི་ས་ལ་མ་རེག་གི་བར་དུ། གལ་འགངས་ཤིན་ཏུ་ཆེ་བ་ཡིན་ཕྱིར། སྐྱབས་གནས་ཀྱི་སྒྲ་འཇུག་ཡུལ་ཙམ་ཞིག་ལས་འདས་ཏེ། སྐྱབས་ཀྱི་མཐར་ཐུག་སྟེ། སྐྱོབ་པ་ཕུན་སུམ་ཚོགས་པའི་ཡོན་ཏན་ལྡན་པ་ཞིག་འཚོལ་རྒྱུ་ནི་རང་གིས་རང་མ་བསླུས་པའི། ལེགས་བྱས་གོང་ན་མེད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས། མི་ཞིག་གི་མི་ཚེ་ལ་མཚོན་ན། གཡོལ་ཐབས་མེད་པའི་ན་བའི་སྡུག་བསྔལ་དང། མིག་གིས་གསལ་བོར་མཐོང་མི་ཐུབ་པ་དང། རྐང་ལག་ལ་ན་ཟུག་གི་རྐྱེན་གྱིས་ལམ་དུ་འགྲོ་སྐྱོད་བྱ་དཀའ་བ་དང། རྩ་སྒོ་སྙི་བོ་ཆགས་ནས་གཅིན་སྐྱག་མི་ཚོགས་པ་སོགས། རྒས་ཤིང་འཁོགས་པའི་སྡུག་བསྔལ་དེ་དག་ལས་འདས་ཏེ། རྣམ་ཕྱིར་རྒྱུན་གཏན་ནས་སེམས་ཀྱི་ཕུགས་ཤིག་ཏུ་མི་སྐྱིད་པ་དང་མི་བདེ་བ་ཞིག་དང་འབྲལ་མི་ཐུབ་པས་དཀའ་ངལ་དེ་དག་དང་འཕྲད་པའི་སྐབས་སུ་དཀའ་སྡུག་དེ་དག་ལས་སྒྲོལ་བར་བྱེད་པའི་སྐྱབས་ཤིག་འཚོལ་དགོས་པ་ཡིན་ཏེ། རང་གིས་མི་སྐྱིད་པ་དང་མི་བདེ་བ་དང་དུ་བླངས་ནས་དེ་ཡི་མནར་གཅོད་གཏོང་དུ་འཇུག་འདོད་ཡོད་ནས་དེ་ལྟར་སྐྱེ་བ་མ་ཡིན་པའི་སྟབས་ཀྱིས། གལ་སྲིད་སྡུག་བསྔལ་དེ་དག་ལས་སྒྲོལ་བའི་ཐབས་ཤིག་ཡོད་པའམ། ཡང་ན་སྡུག་བསྔལ་དེ་དག་ལས་སྒྲོལ་བར་བྱེད་པ་ལ་ཕན་གྲོགས་བྱེད་པའི་སྐྱབས་ཤིག་ཡོད་པ་ཡིན་ན། དེ་ཉིད་འཚོལ་རིགས་པ་ཡིན་པས་ལུས་སེམས་གཉིས་དང་ལྷག་པར་དུ། སེམས་ཁམས་ན་བར་བྱེད་པའི་དཀའ་ངལ་རྣམས་སེལ་ཐབས་ལ་བརྩོན་པ་དེ་ནི་རྣམ་དཔྱོད་དང་ལྡན་པའི་སྐྱེས་བུའི་བྱ་བ་ཡིན་པས། རྒྱུ་མཚན་ཡང་དག་དང་གཏན་ཚིགས་ཀྱི་ལམ་ནས་སྐྱབས་གནས་གང་ཞིག་སྐྱབས་སུ་རུང་མིན་གྱི་དབྱེ་འབྱེད་ཞིབ་པར་བྱས་ཏེ་སྐྱབས་སུ་འགྲོ་དགོས་པར་བསྟན་པ་དེ་སྐབས་འདིའི་ལམ་སྟོན་ཆགས་ཀྱི་ཡོད། ད་དེ་ནས་ཕར་ཏོག་ཙམ་རིང་དུ་ཕྱིན་བྱས། ཨེ་ནི། འཕྲལ་སེལ་གྱི་ཞིག་གིས་ནད་ན་ཚ་དེ་འདྲས་མ་ཡིན་པ་ཅིག་རྒས་ཤིང་འཁོགས་པའི་སྡུག་བསྔལ་དེ་འདྲས་མ་ཡིན་པ་མ་གཞི་ནས་ཅིག་སེམས་མ་སྐྱིད་པ་ཡོང་བསྡད་མཁན་རྟག་པར་ཞིག་ཅིག་སེམས་ནང་ལོགས་ལ་ཅིག། སོ་སོ་སོ་པའི་སྡུག་བསྔལ་འདྲ་བོ་ཞིག་བྱས། སོ་སོ་སོ་པའི་དངངས་སྐྲག་འདྲ་བོ་བྱས། མ་སྐྱིད་པ་འདི་ཡོང་བའི་ཁ་ཐུག་ལ་ཡ། ཨེ་ནི། སྐྱབས་ཤིག་བཙལ་གྱི་འདུག་པ། ཨེ་ནི། དེ་གིས་ད། མ་སྐྱིད་པ་ཡོང་ཡག་དང་དངངས་སྐྲག་ཡོང་ཡག་དེ་ཡོད་དེ། སེལ་ཡག་གི་ཐབས་ཤེས་ཅིག་མེད་ནམ་ད་ག་རེད། ཡོད་ན་ཐབས་ཤེས་དེ་བསྟེན་འོས་པ་རེད་པ། ག་རེ་ཟེར་ན་ང་ཚོ་མ་སྐྱིད་པ་དེ་འདོད་ཀྱི་ཡོད་མ་རེད། ཨེ་ནི། མ་སྐྱིད་པ་དེ། ཡོང་དུས་ཙམ་ནས་ད་དེ་སྐྱོབ་ཡག་གི། དེ་སྐྱོབ་མཁན་གྱི་ནི། ཐབས་ཤེས་ཐབས་ཤེས་དང་ཨེ་ནི། ད་བསྟེན་འོས་པ་རེད་བསྟེན་དགོས་པ་རེད།

འོ། སྐྱོན་དག་ཡག་དང་ཟད་ཡག་དེ། རང་གི་ངང་གིས། རེད་དང་པས། རང་གི་ངང་གིས་ཕར་ཅིག། ཕར་ཤིང་རྒས་ནས་སྐམ་འགྲོ་ཡག་བཟོ་འདྲ། རེད་དང་ཨེ་ནི་ཅིག། འོ་འདུག། དེ་འདྲ་མ་ཡིན་པ། གང་ལྟར་པའི། རེད་དང་པས། གཉེན་པོའི་སྟོབས་ཀྱིས་ཨེ་ནི་ཕར་དྲི་མ། བཅོམ་པའམ་དྲི་མ་སྐྱོན་དྲི་མའམ་སྐྱོན་དག་པའམ་ཟད་པ། རེད་དང་ཐབས་ཤེས་ཅིག་བྱས་ནས། ཐབས་ཤེས་དེ་མ་བྱས་ན། སྐྱོན་དེ་འདྲ་ཞིག་ཡོད་བསྡད་མཁན་ཅིག་ལ། ཐབས་ཤེས་གསར་པ་ཅིག་བྱས་པའི་དབང་གིས་ཨེ་ནི་སྐྱོན་དེ། བཙན་ཐབས་སུ་བཙན་ཐབས་སུ་ནི་མི་འདུག་པས་ཐབས་ཤེས་ཀྱི་ཐོག་ནས་དང། དབང་ཡུལ་གཅིག་གི་དང་གཉེན་པོའི་གཉེན་པོ་བསྟེན་ནས་ཐབས་ཤེས་བསྟེན་ནས་དབང་ཡུལ་གཅིག་གི་ཐོག་ནས་སྐྱོན་དེ་མེད་པར་བཟོས་སོང་བ་སྐྱོན་དེ་དག་སོང་བ་འོ་དེ་འདྲའི་གཅིག་གི་ཐོག་ནས་ནི་སྐྱོན་ཡོངས་སུ་ཟད་པ་གཅིག་ལ་སངས་ཟེར་ལབ་པ་ཡིན་པ་རེད། རྒྱས་ཟེར་ཡག་འདི་ཅིག་བློ་གྲོས་རྒྱས་པའི་དོན་རེད་དང་ཡོན་ཏན་རྒྱས་པའི་དོན་ཡིན་པ་རེད། འདི་བས་མི་ཚང་འདི་བས་དར་རྒྱས་པོ་འདུག་ཟེར་ཡག་འདྲ་བོ།

དང། བློ་ཡི་ཡོན་ཏན་མཐའ་དག་རྒྱས་ཐུབ་པ་ཞིག་ཡོང་གི་ཡོད་མ་རེད། ཡང། སྐྱོན་ཟད་ཡག་པ་དེ་དག་ལ་ཡིན་ན་ཡང་རིམ་བཞིན་རིམ་བཞིན་བློ་གྲོས་རྒྱས་པའི་དང་ཡོན་ཏན་དེ་ཡི་སྟེང་ནས་ཨེ་ནི་སྐྱོན་ཟད་འགྲོ་ཡག་བྱས་ནས་གང་ལྟར་སྐྱོན་ཟད་ཡག་དེ་དང་ཡོན་ཏན་རྒྱས་ཡག་གཉིས་པོ་དེ་བས་གཅིག་གིས་གཅིག་གི་ཐོག་ནས་རོགས་བྱས་ནས་ཨེ་ནི་ཡོང་བསྡད་ཡག་ཅིག་དེ་འདྲ་ཡིན་པ་རེད་མཐར་ཐུག་སྐྱོན་མཐའ་དག་ཟད་ཚར་དུས་ཙམ་ནས་ཡོན་ཏན་གྱི་རིགས་མཐའ་དག་རྫོགས་པའམ་ཡོན་ཏན་གྱི་རིགས་མཐའ་དག་ལོག་ཕར་ད་ག་ཤོག་རེད་ཕི་གེ། ཨོ་ཡ། ཨེ་ནི། མངོན་དུ་བྱས་ནས་ད་མཐར་ཐུག་པར་ཆགས་ཡོང་དུས་ཙམ་ནས། དེ་འདྲའི་དོད་ལ་ད་སངས་རྒྱས་ཟེར་གྱི་ཡོད་རེད་གང་ལྟར་བའི་སྐྱོན་མཐའ་དག་ལོག་སངས་ཏེ་མེད་སོང་བ། དེ་ནས་ཡོན་ཏན་མཐའ་དག་ལོག་ཐོབ་ནས་རྒྱས་བསྡད་མཁན་དེ་འདྲ་ཞིག་ལ་ཡ་སངས་རྒྱས་ཟེར་གྱི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཇིག་རྟེན་འདིའི་ཐོག་འགྲོ་བ་མིའི་རིགས་ཀྱི་བྱུང་རབས་ལོ་རྒྱུས་ཀྱི་ཁྲོད་དུ། ཆོས་ལུགས་ཀྱི་མིང་གིས་བཏགས་པ་ཤིན་ཏུ་མང་པོ་ཞིག་བྱུང་མྱོང་ཡོད་པ་དང། ད་ལྟའི་དུས་སྐབས་འདིའི་ནང་དུ་ཡང་ཚོགས་སྡེ་བྱེ་བྲག་པ་དང་མི་སྒེར་བ་མང་པོ་ཞིག་གིས་ཆོས་ལུགས་སུ་གཏོགས་པའི་ལྟ་སྤྱོད་སྣ་ཚོགས་ཤིག་གསར་གཏོད་བྱེད་བཞིན་ཡོད་པ་དེ་ལྟ་ན་ཡང། རང་ཅག་གི་གསུང་ཆོས་འདིའི་སྐབས་སུ་འཆད་བཞིན་པའི་སྐྱབས་གནས་དེ་ནི། ལོ་ངོ་ཉིས་སྟོང་དང་ལྔ་བརྒྱ་ལྷག་གི་ལོ་རྒྱུས་ལྡན་པའི་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་དབང་དུ་བྱས་ནས་གསུང་གི་ཡོད་པ་དང། ནང་པའི་ཆོས་ལུགས་ཀྱི་དབང་དུ་བྱས་ན་སྐྱབས་གནས་དཀོན་མཆོག་གསུམ་ཡོད་པ་ལས། ཐོག་མར་སངས་རྒྱས་དཀོན་མཆོག་ནི་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པའི་དྲི་མ་མཐའ་དག་སངས་ཤིང་དག་པར་བྱས་པས་ན་སངས་ཞེས་པའི་སྒྲ་བཤད་མཛད་པ་དང། ཇི་ལྟ་བ་དང་ཇི་སྙེད་པས་བསྡུས་པའི་ཤེས་བྱ་ཐམས་ཅད་ལ་བློ་གྲོས་ཀྱི་པད་མོ་རྣམ་པར་རྒྱས་པར་བྱས་པས་ན་རྒྱས་ཞེས་པའི་སྒྲ་བཤད་བསྟན་པ་སྟེ། དེ་ཡང་རང་གི་ངང་གིས་སྐྱེ་འཇིག་དང་འཕོ་འགྱུར་བྱེད་པའི་དུས་ཚིགས་ཀྱི་འགྱུར་བ་དང་རྩི་ཤིང་མེ་ཏོག་སོགས།

བསམ་བློའི་ལྷད་སྐྱོན་གྱིས་མ་གོས་པ་དེ་ཉིད་དར་ཞིང་རྒྱས་པའི་མཐར་ཐུག་པར་གྱུར་པ་ལ། རྒྱས་པའི་སྒྲ་བཤད་མཛད་པ་སྟེ་མདོར་བསྡུས་ན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ཉིད་ཀྱང། ཐོག་མར་རང་ཅག་ནང་བཞིན་འདོད་ཆགས་དང་ཞེ་སྡང། གཏི་མུག་གིས་བསྡུས་པའི་སེམས་ཀྱི་ཉེས་སྐྱོན་མཐའ་ཡས་པ་ལྡན་པ་གང་ཞིག་ལ། སེམས་ཀྱི་ཉེས་སྐྱོན་དེའི་རིགས། སེམས་ཀྱི་གཤིས་ལ་འདྲེས་ནས་མེད་ཕྱིར་སྤང་རུང་བ་དང། དེ་དག་ཕྱིན་ཅི་ལོག་གི་བློ་འཛིན་པ་དང། ཡང་དག་པ་མ་ཡིན་པའི་ལོག་ཤེས་ཤིག་ཡིན་པའི་རྐྱེན་གྱིས་དེ་དག་སྤང་རུང་བ་དང། དེ་དག་སྤང་བར་བྱེད་པ་ལ། རེ་བ་དང་སྨོན་ལམ་བརྒྱབ་པ་ཙམ་གྱིས་མ་ཡིན་པར། ཕྱིན་ཅི་ལོག་གི་བློ་ལོག་ཤེས་དེ་དག་ལ། སྤང་བྱེད་ཀྱི་གཉེན་པོ་ཡོད་པ་སྟེ། སོ་སོས་འབད་བརྩོན་བྱས་ན་སྤང་ཐུབ་པར་རིགས་པའི་ཡིད་ཆེས་ཀྱི་ཐོག་ནས་ཚེ་རབས་དང་བསྐལ་པ་མང་པོ་ལ་འབད་བརྩོན་གནང་བའི་སྟོབས་ཀྱིས། མ་དག་ཉེས་སྐྱོན་གྱི་བསམ་བློ་རེ་རེ་སྤངས་ནས་ཇེ་ཉུང་དུ་བཏང་བས་མཐའ་མར་སེམས་ཀྱི་ཉེས་སྐྱོན་ཡོད་དོ་ཅོག་སྤངས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ཞིང། གང་ལྟར་དེ་འདྲའི་དེ་ཤིང་གཅིག་གི་སྒང་ནས་སངས་རྒྱས་བཞག་གི་ཡོད་མ་རེད་རྡོ་ཡི་སྒང་ནས་སངས་རྒྱས་བཞག་གི་ཡོད་མ་རེད་ནམ་མཁའི་ནམ་མཁའ་རུ་གཅིག་ནམ་མཁའ་སྟོང་པ་རུ་གཅིག་གི་ངང་ལ་ཡང་སངས་རྒྱས་ཟེར་ནས་བཏགས་ཀྱི་ཡོད་མ་རེད་སངས་རྒྱས་ཟེར་ཡག་འདི་ང་རང་ཚོ་དང་ང་རང་ཚོ་དང་རང་དང་རང་འདྲ་བ། དག་ཡག་གི་སྐྱོན། དག་ཡག་ཡིན་ན་རེད་སངས་ཡག་གི་སྐྱོན་ཅིག་ཡོད་བསྡད་མཁན་ཅིག་དང། དང་ནི། རིམ་བཞིན་རིམ་བཞིན་པའི་ཐབས་ཤེས་བྱས་ནས་ཡོན་ཏན་རྒྱས་རྒྱུ་ཡོད་བསྡད་མཁན་གྱི་ངའམ་བདག་གམ་གང་ཟག་ཞིག་གི་སྟེང་ནས་ནི་སངས་རྒྱས་གྲུབ་དགོས་ཀྱི་ཡོད་རེད་ཅེས་གསུང་བ། དེ་འདྲ་ཡིན་དུས་ཙང་ནས། སངས་རྒྱས་ཟེར་ཡག་འདི་སུ་ལ་རྩ་བའི་རྒྱུ་རུ་འདི་ག་རེད་ལབ་ན་ང་རང་ཚོ་ཐེ་བའི་སེམས་ཅན་ཚོ་སངས་རྒྱས་ཀྱི་རྒྱུ་ཆ་དེ་ཡིན་པ་རེད། འོ་ད་ཅིག་རང་དང་རང་འདྲ་བ་སྐྱོན་ཡོད་བསྡད་མཁན་བདེ་བ་འདོད་མཁན་སྡུག་བསྔལ་མི་འདོད་མཁན་དེ་དག་ན་ཡང་སྡུག་བསྔལ་གྱི་རྒྱུ

ཨེ་ནི་ཡོན་ཏན་ཆེར་ཆེར་ཆེར་ཆེར་ཆེར་འགྲོ་ངེས་ཤིག་དང་ཡོན་ཏན་གི་ཚིག་ཆེར་ཕྱིན་པའི་ཚུལ་གྱིས་ཨེ་ནི་མ་ཤེས་པའི་རྨོངས་པའི་ཆ་དེ་དེ་སེལ་གྱིས་སེལ་གྱིས་སེལ་གྱིས་བྱས་ནས་འགྲོ་འདུག་བ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན